ལྷན་རྒྱས་སྐུ་ཁམས་བཟང། ཁྱེད་རྣམ་པ་ཞྭ་སྒབ་པའི་ཉིན་དེབ་ཀྱི་ལེ་ཚན་གསན་གསན་གནང་བར་ཕེབས་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། ང་ནི་ལེ་ཚན་གཙོ་སྐྱོང་བ་ཚེ་བརྟན་ཉི་མ་ཡིན། ཞྭ་སྒབ་པའི་ཉིན་དེབ་ཞེས་པའི་ལེ་ཚན་དེ་ནི་གཙོ་བོ་བོད་མིའི་སྤྱི་ཚོགས་ཁྲོད་དཔལ་འབྱོར་དང་འབྲེལ་བའི་བརྗོད་གཞི་དཔེར་ན་སྒེར་གྱི་དཔལ་འབྱོར། Personal Finance།